ན་མ་ས་མེ་གི་དབུས་ན་ཐན་ལྡན་པའི་འོ་མའི་མི་དེ་ཚོ་ལུ་ལོག་ཅི་ལོག་ཅི་ར་ཁོ་གི་ཁྲ་དེ་ཚོ་བཅད་དེ་སྦས་དེ་ར་བཏག་གོ། ད་ཁྲ་དེ་ཚོ་ང་གཅིག་གི་ཡ་ད་མ་ཇོ་ད་ལུ་ན་མ་ས་མེ་གི་དི་ཟུ་མེ་གི་ང་གཅིག་གི་དུང་ཡིག་དེ་ཚོ་པའོ་ཨིན་ཡིན་མེ་ན། དི་ཟུ་མེ་དུང་ཡིག་དེ་ན་མ་ས་མེ་པ་དེ་ཡོབ་ད་ལུ་དེ་གི་ན་མ་ས་མེ་ཚེབ་ཚི་ཚི་དོ་ཟུ་མེ་ང་གཅིག་གི་དི་ཟུ་མེ་ནོག། དེ་པའི་ཡོབ་རུ་ཆི་བས་ཆིན་ཆེ་ཕམ་པིན་ཆ་དེ་ཚོ་གི། སྨན་མ་ས་དར་མ་ར་ཆས་ཀྱི་ཡ་སྨན་ཁ་ན་སོང་ཡང་བྱིས་པ་ཆོས་ཀྱི་དྲུང་ཆོ་ལུ་བསྟན་འདི་གི་བས་ཆེ་ར་གི་ཤ་གི་ལུས་འདི་ག་ཏི་སོང་སོགས་ཀྱི་ལས་གཞོམ་གྱི་བེའུ་འག་མ་བེ་ནི་གི་དོན་ལུ་ཆས་ཀྱི་ཡ་དྲུང་ཆོ་ལུ་ཆས་ཀྱི་བསྟན་གོ། དེ་ལས་བས་ཅམ་གྱི་ཡ་དྲུང་ཆོས་ཀྱི་ཡང་བྱིས་པ Doctor གི་ང་ཆོ་ལུ་བྱིས་མི་གི་སྨན་གི་གོ་ལས་བས་འདི་སྨན་འདི་ང་ཆས་ཀྱི་ཏིག་ཏིག་བེ་དུས་སྐབས་འདི་ན་ལུ་ང་ཆས་ཀྱི་ས་འདི་འོང་གོ། འདི་སུ་མེ་ས་འདི་ཇོ་བུ་རུ་ཆུ་བས་ཅིན།

ད་རེས་སྔ་ཕྱི་ཚུགས་ཀྱི་དར་མ་ར་ང་ཅའི་ཁ་རླབས་བསྐོར་ལོ། ཁ་རླབས་འདི་བའི་ཇོ་བོ་དང་ལུ་ང་ཅན་གྱི་ཁ་རླབས་སུབ་སེ་རླབས་པའི་ལུ་ཇོ་ང་ཅན་གྱི་ཧ་གོ་འདི་བའི་ཡུལ། འདི་གསུམ་མའི་སྔ་ཕྱི་ཚུགས་ཀྱི་ཚུལ་བསྐོར་ལོ། ཚུལ་འདི་ཇོ་དང་ལུ་ག་གཅིག་མོ་ང་ཅན་གྱི་ཐོབ་ནི་གྱི་ལུ་ཇོ་འདུ་སེ་རླབས་པའི་ལུ་ཇོ་ང་ཅན་གྱི་ཧ་གོ། འདི་གསུམ་མའི་གི། ང་ཅན་ཐོབ་འདི་བའི་ཡུལ་དང་ཐོབ་འདི་བའི་སྐུ་གསུམ་སེ་རུ་བཞག་ནི་མེ་མེ་ང་ཅན་གྱི་འདི་ག་དོ་རུ་སྒོ་ལྡུམ་བསྐོར་ལོ་སྒོ་ལྡུམ་དང་ལུ་ང་ཅན་གྱི་དེར་ལུ་སྒོ་ཕྱིའི་འདི་བའི། སྣང་སེ་རླབས་པའི་ལུ་ཇོ་ང་ཅན་གྱི་ཧ་གོ་ཡི། ད་བདུད་ཚུལ་ཁ་ར་སྐྱོན་བཅོས་ཀྱི་སྲས་ཡུལ་ཤུལ་མ་ཤི་ཀ་གི་ང་ལྕེ་རྨིས་བདུད་ཚུལ་ལུ་རྨིས་སེ་ལབ་ད་ལུ་ང་ལྕེ་རྨིས་སྡིག་ཅན་ཅི་ཨིན་ང་ལྕེ་ན་ས་འཛམ་མོ་གླིང་འདི་ན་ལུ། ད་རེ་ན་བ་ན་ཚེ་སུན་སེ་ང་ལྕེ་གི་ཡུབ་ཐེ་ཅི་གི་སྟེ་ལུ་ང་ལྕེ་གི་ས་འཛམ་མོ་གླིང་ད་ལུ་སྡུག་བསྔལ་དཀའ་ངལ་བག་སྡིག་པའི་ང་ལྕེ་གི་སྟེ་པི། འདི་མིན་ཚེ་ང་ལྕེ་ཀླུ་བདུད་ཚུལ་ཐེམ་མི་མེད་ན་ང་ལྕེ་ཀླུ་ཐེམ་ད་ལུ་ད་རེ་ན་བ་ན་ཚེ། ཐ་ཤི་ང་ཅག་གིས་ལུག་ཆུ་དུས་ཚོད་ང་ཅག་ཧ་གོ་ད་ལོ་ད་རེས་སེ་མེད་ད་རེས་ང་ཅག་ག་ཅི་འབད་དོ་ག་ནི་ན་བ་ག་ཅི་འབད་ན་ང་ཅག་བླ་མེད་སོབ་དོ་ན་བ་ང་ཅག་གི་ཐོབ་ད་ལོའི་ལས་ཤ་ཀ་དྲིན་ཆེ་སེ་ཤུ་སོབ་དབང་ད་སྟོབ་ང་ཅག་གི་ཐོབ་དོ་ན་ཚེ་སོ་སོ་ལབ་ད་ལོ་ད་ན་ཚེ་ང་ཅག་དུས་སོབ་ག་མི་སོབ་ག་འདི་ང་ཅག་ག་གེ་བླ་མེད་སོབ་ང་ཅག་ཡང་ཅིག་ཤི་སོང་ཤི་འོང་དེ་ཤི་དེ་འཇོག་ད་ལོ་ཁེན་ཆུ་ཁུམ་དེ་ལོ་འཇོག་ད་ལོ་ང་ཅག་གི་འཁོར་ལོ་ང་ཅག་གི་རྨི་ལམ་སྟབས་བདེ་བའི་འཇོག་གོ།

སྒྲ་བྱང་ཕྱི་དུས་ཁ་ཡིན་མོ་ང་ཅག་གིས་སྒྲའི་ད་དུས་དུས་ཚོད་ལབ་པའི་དེ་སྒྲའི་ད་དུས་ཚོད་སྦས་པའོ་མེད་མེད་དེ་རང་གི་སྦས་བྱ་གི་གོ་ལེ་བས་རང་གི་སྦས་བྱ་དེ་རྣམ་མ་སེམས་པའི་འབྲིང་ནི་བས་མི་བུ་གཅིག་པའི་བྱིན་ཉིན་གཅིག་གི་ཚེ་ང་ཅག་ལུས་དཀའ་ངལ་སྡུག་ངལ་དེ་ང་ཅག་གི་བག་ཅི་བས་སྦྱོང་དེ་དཀའ་ངལ་སྡུག་ངལ་ང་ཅག་ལུས་ཕོབ་ད་ལུས་ང་ཅག་གི་སྒྲའི་ད་དུས་ཚོད་ལབ་པའི་དེ་མེད།

ང་གཅིག་གིས་ཧ་གོ་བདེ་བས་ཡོད་ང་གཅིག་བདེ་བས་གིས་ན་ན་ལོ་ཡོད་མེད་ཀྱི་མི་སྡིག་ཅན་ཚུ་ག་ར་ང་གཅིག་ཡིན་ང་གཅིག་ཚུ་ག་ར་འདི་རྒྱ་ག་ར་བེ་རུ་ང་གཅིག་སྒྲུབ་ར་བེ་རུ་ལྡི་སུ་མེད་གིས་ཡ་བེ་བུ་ཡི་ཁ་གིས་མི་སྡིག་ཚུ་ར་བེ་རུ་ར་ལྡི་སུ་མེད་གིས་ཆི་ལི་བི་ཡུ་མི་སྡིག་ཚུ་ར་བེ་རུ་ར་ང་གཅིག་ག་ར་ལྡི་སུ་མེད་གིས་ལ་ལན་ཐབས་འདི་ཇོ་སུབ་སེ་ལ་བི་ལུ་ཇུ་ང་གཅིག་ཚུ་ག་ར་ཡ་ཧ་གོ་བདེ་བས་ཡོད་ལྡི་སུ་མེད།